ད་ཁྱོད་སྣ་ཁ་ཚ་སྲོག་ཅན་ཞིག་རེད་བ། ཡི་གེ་དུ་མ་བསྡུས་པ་མ་ཡིན་ཅིང། ཡིན་པ་ལྟ་བས་མིང་དུ་མ་ཡི་གེ་དུ་མ་བསྡུས་པ་ལ་མིང་བྱུང་དགོས་ཟེར་ཏེ་དེ་འདྲའི་མ་རེད་དེ་མིང་དེ་ད་ག་ཟེར་ཡ་མ་རེད། རང་མིང་ལས་གཞན་པའི་ཆོས་གཞན་གྱི་མིང་དུ་གྲུབ་པར་བྱེད་པ་ལ་ཨ་ནི་ཡི་གེ་དུ་མ་བསྡུས་ཡོད་དགོས། རེད་བ། དཔེར་ན་རང་མིང་ཟེར་དུས་ད་དཔེར་ན། བ་བྱས་ར་བ་བྱས་ཨ་རོ་བ་བ་རྐྱང་གཅིག་རོ་དེ་ཀོ་བ་ཡི་མིང་རང་ཡིན། རེད་བ། དེ་ཡིན་ད་ཀོ་བ་དང། དང་ཞབས་ཀྱུ་དང། མ་གསུམ་དེ་བསྡུས་སོང་ན་དེ་བུམ་པའི་མིང་དུ་གྲུབ་གོ། བུམ་པའི་མིང་དུ་གྲུབ་པ་ལ་བ་ཞབས་ཀྱུ། ཁོ་ག་རེ་བོ་མ་ཡིན་ན་ཅིག་གསུམ་བསྡུས་ན་ཨ་ནི་བུམ་པའི་མིང་དུ་གྲུབ་གོ། བྱས་ཙང་ཆོས་གཞན་གྱི་ད་དེ་མིང་དུ་མ། ཁོ་ར་ས་ཡི་གེ་དུ་མ་བསྡུས་པ་ལས། མིང་ཞེས་པ་དེ་ཨོ་ད་ག་ཟེར་མ་རེད་རང་མིང་ལས་གཞན་པའི། ཆོས་རང་ཉིད་ཀྱི་མིང་རང་མིང་ལས་གཞན་པའི་ཆོས་གཞན་གྱི་མིང་དུ་གྲུབ་པར་བྱེད་པ་ལ་ཡི་གེ་དུ་མ་བསྡུས་དགོས་པ་སྟེ།

ཡི་གེ་ལ་ཨོ་ད་དོན་སྟོན་མི་ནུས་པ་མེད། ཨོ་ད་ཡི་གེ་ཡིན་ན་དོན་གྱི་ངོ་བོ་དང་ཁྱད་པར་གང་རུང་ཅིག་དང། ཁྱབ་ཟེར་ན། གར་ཆེ་བས་དེ་ཡག་མེད་གྲོགས་སུ་འཛོམས་རེ་འདུག་ད་ཨ་ལི་ཏག་ཤོད་རོགས་ཟེར་བ་ཡག་མེད་ན་སྲོག་ཅན་དེ་ལབ་རྒྱ་གར་དང་བོད་སྐད་དེ་སྐད་ཆ་དེ་བཤད་རེ་བ་མ་ཡག་ན་འགྲོ། སྤྱིར་བཏང་ད་ག་རེ་མིང་དེ་ག་རེ་གོ་མིང་གི་དོན་གོ་ལ་ཡི་གེ་དུ་མ་འདུས་པ་ལ་མིང་ཟེར་ཡས་གོ་ད་ག་རང་མི་འདུག་རང་གི་མིང་ལས་གཞན་པའི་ཆོས་གཞན་གྱི་བུམ་པ་ལྟ་བུའི་མིང་གྲུབ་པ་ལ་བུམ་པ་ཞེས་པའི་མིང་དེ་གྲུབ་པར་བྱེད་པ་ལ་ཡི་གེ་མང་པོ་ཞིག་མ་འདུས་པ་ནི་འགྲིག་ཡས་མི་འདུག་བ་དེའི་སྒང་ལ་འགྲོ་གི་འདུག་བ་སྤྱིར་བཏང་འགྲོ་སྟངས་གོ་དེ་འགྲོ། ཀ་དང་ཁ་དང་ཟེར་རྒྱུའི་མིང་དེའི་སྒང་ལ་བསམ་བློ་བཏང་བཏང་གི་མི་འདུག་རེད་པ་ཡི་གེ་དུ་མ་བསྡུས་པ་ལ་མིང་འགྲོ་དགོས་རེད་ཟེར་གོ་གཞན་དག་ཅིག་མིང་གཅིག་གྲུབ་པར་བྱེད་པ་ལ་ཁོ་རང་གི་མིང་ལས་གཞན་པའི་མིང་གཞན་གྱི་ངོ་བོ་མིང་གཞན་ཆོས་གཞན་གྱི་མིང་དུ་གྲུབ་པར་བྱེད་པ་ལ་ཡི་གེ་དུ་མ་ཞིག་བསྡུས་དགོས་པ་ཞིག་ཆགས་ཀྱི་འདུག་དེ་ཟེར་དུས་བསམ་བློ་ངོ་མ་དེ་རེད་དོ། ད་གང་ནས་དེ་ག་རེ་བོ་དེ་དེ་ཐ་སྙད་དེ་དེ་ག་རེ་ངོ་ད་ང་རང་ཚོ་ག་རེ་ཚོ་རིག་གནས་སྐོར་དེ་ལ་ཞེ་དྲག་ཡོད་ཡ་མ་རེད་ཁྱབ་པ་དང་མ་ཁྱབ་པ་དེ་དེ་དེ་པ་ཀི་དེ་ངོ་ཡ་གང་གི་ངོ་དབུས་བ་མ་རེད་བ་ཁོ་རང་བབ་བབ་ཀྱི་སྒང་ལ་འགྲོ་དགོས་པ་རེད་བ།